སོ་གཉིས་པ། མཛུབ་མོ་འདི་ཟླ་བ་མ་རེད། ཉིན་གུང་ཞིག་ལ། ཤཱ་རིའི་བུ་དང་མོང་གལ་གྱི་བུ་གཉིས་ཀྱིས། ཆོས་གྲོགས་དི་གྷན་ཁ་ཞེས་པའི་དྲང་སྲོང་དེ། སངས་རྒྱས་བཅོམ་ལྡན་འདས་ལ་མཇལ་དུ་ཁྲིད། དི་གྷན་ཁ་ནི། ཤཱ་རིའི་བུའི་ཨ་ཞང་ཡིན་ལ་ཡོངས་གྲགས་སུ་ཁོ་ལ་རྒྱལ་བ་ཅན་ཞེས་འབོད། ཁོང་གིས་རང་ཉིད་ཀྱི་ཚ་བོ་སངས་རྒྱས་ཀྱི་དགེ་འདུན་དུ་གྱུར་པ་ཧ་གོ་བ་ནས་བཟུང་ཁོང་ལ་སངས་རྒྱས་བཅོམ་ལྡན་འདས་ཀྱི་གདམས་པའི་སྐོར། ཤེས་འདོད་ཆེན་པོ་སྐྱེས་ཏེ། ཁོང་གིས་ཤཱ་རིའི་བུ་དང་མོང་གལ་གྱི་བུ་གཉིས་ལ། ཁོ་བོར་སངས་རྒྱས་ཀྱི་གདམས་པ་ངོ་སྤྲོད་གནང་རོགས་ཞེས་ཞུས་པར། ཁོང་གཉིས་ཀྱིས་བཅོམ་ལྡན་འདས་ལ་དངོས་སུ་མཇལ་ཏེ་བཀའ་འདྲི་ཞུས་ན་ལེགས་པའི་དགོངས་ཚུལ་བཏོན། དེ་ནས་དྲང་སྲོང་དི་གྷན་ཁས་སངས་རྒྱས་བཅོམ་ལྡན་འདས་ལ་ཞུས་པ། གོའུ་ཏ་མ། ཁྱེད་ཀྱི་གདམས་པ་ཅི་ཞིག་ཡིན། ཁྱེད་ཀྱི་རང་ལུགས་གང་ཞིག་ལགས། ང་ལ་མཚོན་ན་ལྟ་གྲུབ་དང་གཞུང་ལུགས་ཟེར་བར་སྤྲོ་བ་གཏན་ནས་མེད་པས་ལྟ་གྲུབ་གང་གི་རྗེས་སུ་ཡང་འགྲོ་གི་མེད་ཅེས་ཞུས་པར་བཅོམ་ལྡན་འདས་ཀྱིས་ཞལ་འཛུམ་པ་དང་བཅས་སྨྲས་པ། ཁྱེད་ཀྱིས་ཐུགས་བསམ་བཞེས་དང། ཁྱེད་ལྟ་གྲུབ་གང་གི་རྗེས་སུ་ཡང་འགྲོ་གི་མེད་ཅེས་པའི་ལྟ་བ་དེའི་རྗེས་སུ་འགྲོ་གི་མི་འདུག་གམ། ཁྱེད་ལྟ་གྲུབ་གང་ལ་ཡང་ཡིད་མི་ཆེས་པའི་ལྟ་བ་དེར་ཡིད་ཆེས་ཡོད་དམ། ཞེས་གསུངས་པར་དྲང་སྲོང་ཁོང་ཅུང་ཙམ་ཧང་སངས་ཏེ་ཞུས་པ། གོའུ་ཏ་མ། ང་ལྟ་གྲུབ་ལ་ཡིད་ཆེས་ཡོད་མེད་འདི་གལ་ཆེན་པོ་མ་རེད་ཅེས་ཞུས་པར་སླར་ཡང་བཅོམ་ལྡན་འདས་ཀྱིས་གསུང་ངག་དལ་ལ་འཇམ་པས་སྨྲས་པ། ནམ་ཞིག་སྐྱེས་བུ་ཞིག་ལྟ་གྲུབ་གང་ཡང་རུང་བར་ཡིད་ཆེས་ཀྱིས་དེའི་རྗེས་སུ་ཞུགས་པ་ན། སྐྱེས་བུ་དེའི་རང་དབང་ཡོད་ཚད་བརླག་འགྲོ། དེ་ལྟར། སྐྱེས་བུ་དེ། ལྟ་གྲུབ་སྨྲ་བ་ཞིག་ཏུ་གྱུར་པ་ན། ཁོས་རང་ཉིད་ཀྱི་ལྟ་གྲུབ་དེ་ཁོ་ན་ཡང་དག་པ་ཡིན་པ་ལས། ལྟ་གྲུབ་གཞན་ཐམས་ཅད་ལྟ་ལོག་ཏུ་བརྩིས་ཏེ། དེ་འདྲའི་གུ་དོག་པའི་ལྟ་བ་དེའི་དབང་གིས་རྩོད་གླེང་དང་མི་མཐུན་པ་ཐམས་ཅད་བསླངས་འོང་ཞིང། ལྟ་བ་དེས་སོ་སོའི་རིན་ཐང་བྲལ་བའི་དུས་ཚོད་དེ་ཡང་འཕྲོ་བརླག་ཏུ་གཏོང། མ་ཟད་སྟབས་ཉེས་ན། དམག་འཁྲུག་ཀྱང་ཁྲིད་འོང་བ་སོགས་གུ་དོག་པའི་ལྟ་བ་དེས་རྫོགས་མཐའ་མེད་པའི་ཆག་སྒོ་ཁྲིད་འོང། དེར་བརྟེན། ལྟ་བ་ལ་ཆགས་པའི་ཆགས་པ་དེ་ནི་ལམ་ཉམས་ལེན་པ་ཚོར་བར་ཆད་ཧ་ཅང་གི་ཆེན་པོ་ཞིག་ཡིན་པས། གུ་དོག་པའི་ལྟ་བ་དེའི་རྒྱ་རྙི་ལ་ཚུད་པའམ་དེས་བཅིངས་པར་གྱུར་ཚེ། སྐྱེས་བུ་དེས་ཡང་དག་པའི་ལྟ་བ་མཐོང་བའི་སྒོ་མོ་དུས་ནམ་ཡང་འབྱེད་མི་ཐུབ། དེས་ན། ངས་ཁྱོད་ལ་སྐྱེས་དམན་གྲོངས་ཟིན་པའི། ཡུགས་ཕོ་ལོ་གཞོན་ཞིག་གི་ལོ་རྒྱུས་བཤད། ཡུགས་ཕོ་དེས་ལོ་ལྔར་སོན་མ་ཐག་པའི་རང་གི་བུ་ཆུང་དང་ལྷན་དུ་སྡོད་ཀྱི་ཡོད་ཅིང། ཁོས་རང་ཉིད་ཀྱི་བུ་ཆུང་སོ་སོའི་ཚེ་སྲོག་ལས་ཀྱང་གལ་ཆེར་བརྩིས་ཏེ་གཅེས་སྐྱོང་བྱས། ཉིན་ཞིག་ཕོ་གཞོན་དེས་ཚོང་ལས་ཤིག་གི་ཆེད་དུ་བུ་ཆུང་ཁྱིམ་དུ་བསྐྱུར་ནས་ཕྱི་རོལ་དུ་སོང་བར། གྲོང་གསེབ་དེར་ཇག་ཚོ་ཞིག་སླེབས་ནས་འཕྲོག་བཅོམ་གྱིས་གྲོང་གསེབ་ཧྲིལ་པོ་མེར་བསྲེགས་བཏང་ནས་ཁོའི་བུ་ཆུང་དེ་ཡང་བཙན་ཁྲིད་བྱས། ཕོ་གཞོན་དེ་ཕྱིར་རང་ཁྱིམ་དུ་སླེབས་སྐབས་ཁོའི་ཁང་པའི་འཁྲིས་ནས་མེ་ཡིས་ཚིག་པའི་ཕྲུ་གུ་ཞིག་གི་ཕུང་པོ་ཐང་ལ་འགྱེལ་བའི་ཚིག་རོ་རྙེད་པར། ཁོས་དེ་ནི་རང་གི་བུ་ཆུང་ཡིན་པར་བསམས་ཏེ། སྡུག་བསྔལ་གྱི་འོ་དོད་འབོད་བཞིན་གང་ཞིག་ལུས་པའི་ཕུང་པོའི་ལྷག་འཕྲོ་དེ་ཞུགས་འབུལ་གྱི་དུར་ལས་བྱས། ཕོ་གཞོན་དེ་སོ་སོའི་ཕྲུ་གུར་ཧ་ཅང་བརྩེ་བ་ཟབ་པས་ཁོས་ཕུང་པོ་བསྲེགས་པའི་སྤུར་ཐལ་རྣམས་ཁུག་མ་ཞིག་ཏུ་བླུགས་ཏེ་ཁོ་རང་གང་དུ་ཕྱིན་ན་ཡང་མཉམ་འཁྱེར་བྱས། ཟླ་ཤས་རྗེས་ཁོའི་བུ་ཆུང་ཇག་པའི་ལག་ནས་བྲོས་བྱོལ་གྱིས་རང་ཁྱིམ་དུ་ཕྱོགས་སུ་བརྒྱུགས་ཡོང་བར། མཚན་དཀྱིལ་ཙམ་ལ་རང་ཁྱིམ་གྱི་སྒོ་འགྲམ་དུ་སླེབས་པས། ཁོས་སྒོ་བརྡུངས་ན་ཡང་སྐབས་དེར་ཁོའི་ཕ་རྒན་ནི་སྤུར་ཐལ་བླུགས་པའི་ཁུག་མ་དེར་འཐམས་ནས་ངུ་བཞིན་ཡོད་སྟབས། རང་གི་བུ་ཆུང་ངོ་མ་དེས་ཕྱི་རོལ་ནས་སྒོ་བརྡུངས་བཞིན་ཡོད་ན་ཡང་ཁོས་སྒོ་མ་ཕྱེས། རྒྱུ་མཚན་ནི། ཁོས་རང་གི་བུ་ཆུང་ཤི་ཟིན་པར་བརྟེན་ཁྱིམ་མཚེས་ཀྱི་ཕྲུ་གུ་ཞིག་གིས་ཁོའི་སྡུག་བསྔལ་ལ་ཀྱག་ཀྱག་བྱེད་ཀྱི་འདུག་སྙམ་དུ་བསམས། མཐའ་མ་དེར། ཁོ་ཡི་བུ་ཆུང་གིས་འདམ་ཁ་གཞན་མ་རྙེད་པར་གཅིག་པུར་ཁྱམས་མྱུལ་བྱེད་དགོས་བྱུང་བས་དུས་དེ་ནས་བཟུང་ཕ་བུ་གཉིས་གཏན་བྲལ་དུ་གྱུར། ལྟོས་དང་གྲོགས་པོ་གལ་ཏེ་རང་ཅག་རྣམས་ལྟ་བ་གང་ཡང་རུང་བ་ཞིག་གི་འཆིང་རྒྱར་ཚུད་ཅིང་ལྟ་བ་དེ་མཐར་ཐུག་གི་ལྟ་བའམ་ཡང་དག་པའི་ལྟ་བར་ཡིད་ཆེས་བྱས་པ་ན། ཉིན་ཞིག་འུ་ཅག་ཀྱང་གོང་དུ་བཤད་པའི་ཡུགས་ཕོ་དེའི་གནས་སྟངས་ཇི་བཞིན་འགྱུར་སྲིད་དེ།

ང་ཡི་ཆོས་ཚུལ་འདི་ནི་དེ་དག་དང་འདྲ་བའི་ལྟ་གྲུབ་ཅིག་མ་ཡིན་པར། ཐད་ཀར་དངོས་མྱོང་ལས་ཐོབ་པའི་གྲུབ་དོན་ཞིག་ཡིན་སྟབས། ངས་གང་ཤེས་པ་དེ་དག་ང་རང་གི་ཉམས་མྱོང་ལས་ཐོན་པ་ཤ་སྟག་ཡིན་པས་ན། ཁྱེད་ཀྱིས་སོ་སོའི་ཉམས་མྱོང་ལ་ལེགས་པར་བརྟགས་ཚེ། ངས་གང་ཤེས་པ་དེ་བདེན་པ་ཡིན་པའི། དངོས་ར་འཕྲོད་ཐུབ། ངས་དངོས་པོ་ཐམས་ཅད་མི་རྟག་ཅིང་བདག་ཏུ་མ་གྲུབ་པ་ཡིན་པར་ཤེས་བཞིན་ཡོད་པ་དེ་དག་ཐམས་ཅད། ང་རང་གི་ཉམས་མྱོང་ལ་བརྟེན་ནས་རྟོགས་པ་ཤ་སྟག་ཡིན་ཕྱིར། ཁྱེད་ཀྱིས་ཀྱང་དེ་ལྟར་རྟོགས་ནུས། ད་དུང། ངས་དངོས་པོ་གང་དང་གང་ཞིག་ཡིན་ན་ཡང་ཁེར་རྐྱང་ཚུགས་ཐུབ་དང་གདོད་མ་ནས་གྲུབ་པ་ཞིག་མ་ཡིན་པར་དངོས་པོ་གཞན་རྣམས་སྐྱེ་འཇིག་གནས་གསུམ་ལ་རག་ལས་པར་ཤེས་ཀྱི་ཡོད། གནས་ལུགས་འདི་དག་ཀྱང་ངའི་ཉམས་མྱོང་ལ་བརྟེན་ནས་ཐད་ཀར་རྟོགས་པ་ཡིན་པས་ན་ཁྱེད་ཀྱིས་ཀྱང་དེ་ལྟར་རྟོགས་ནུས། ང་ཡི་དམིགས་ཡུལ་ནི་ང་རང་གིས་མངོན་དུ་བྱས་པའི་ཉམས་རྟོགས་ལ་བརྟེན་ནས་སྐྱེ་བོ་གཞན་ལ་དངོས་ཡོད་གནས་ཚུལ་འགྲེལ་བཤད་རྒྱག་རྒྱུ་དེ་ཡིན་པ་ལས་འཇིག་རྟེན་ཁམས་ཀྱི་བཀོད་པ་གསལ་བཤད་བྱེད་རྒྱུ་དེ་མིན། དངོས་ཡོད་གནས་ཚུལ་གྱི་རང་ཞལ་ནི། ང་ཚོའི་ཉམས་མྱོང་ཁོ་ནར་བརྟེན་ནས་དངོས་སུ་མཐོང་ཐུབ་པ་ཞིག་ཡིན་པ་ལས་ཚིག་སྤྱི་ཙམ་གྱིས་དངོས་ཡོད་གནས་ཚུལ་ལ་འགྲེལ་བཤད་རྒྱག་མི་ཐུབ། ཅེས་གསུངས། ཡང Dighanakha སྐད་གསང་མཐོན་པོས་ཞུས་པ། དགེ་སྦྱོང Gautama། འདི་ནི་ཆེས་ངོ་མཚར་ཞིང་རྨད་དུ་བྱུང་བ་ཞིག་རེད་འདུག་ན་ཡང། མ་འོངས་པར་སྐྱེ་བོ་གང་ཡང་རུང་བ་རེས་ཁྱེད་ཀྱི་ཆོས་ཚུལ་གྱི་གདམས་པ་འདི་དག་ལྟ་བའམ་གྲུབ་མཐར་བཟུང་ན་ཅིར་འགྱུར་ཞེས་བཀའ་འདྲི་ཞུས་པར། སངས་རྒྱས་བཅོམ་ལྡན་འདས་ཡུད་ཙམ་རིང་ཁུ་སིམ་མེར་བཞུགས་མཐར་དབུ་གུག་ཙམ་གནང་སྟེ། རེད་པཱ། རེད་རེད་དྲང་སྲོང Dighanakha། ཁྱེད་ཀྱི་དྲི་བ་འདི་ཧ་ཅང་ཡག་པོ་འདུག་སྤྱིར་ན་ང་ཡི་ཆོས་ཚུལ་འདི་ལྟ་བ་དང་གྲུབ་མཐའ་སོགས་གང་ཡང་མིན་ན་ཡང། མ་འོངས་པར། སྐྱེ་བོ་འགས། གདམས་པ་འདི་དག་ལྟ་བ་དང་གྲུབ་མཐའ་རུ་འཛིན་པར་ཐེ་ཚོམ་མི་དགོས་པས། ངས་ངེས་པར་དུ་གསལ་པོར་བཤད་དགོས་པ་ཞིག་ལ། ངས་གང་ཞིག་བཤད་པའི་གདམས་པ་འདི་དག་དངོས་པོའི་གནས་ལུགས་དངོས་སུ་རྟོགས་པར་བྱེད་པའི་ཐབས་ལམ་ཙམ་ཞིག་ཡིན་པ་ལས། དངོས་པོའི་གནས་ལུགས་དངོས་མ་ཡིན། ངས་ནམ་མཁའི་ཟླ་བ་ལ་འདི་ལྟར་མཛུབ་མོ་ཀེར་བ་ན། མཛུབ་མོ་འདི་ཟླ་བ་དངོས་མ་ཡིན་ཡང། རྣམ་དཔྱོད་ཅན་ཚོས་མཛུབ་མོ་འདི་ལ་བརྟེན་ནས། ཟླ་བའི་བཞིན་རས་མཐོང་ཐུབ། འོན་ཀྱང། སྟོན་ཡུལ་གྱི་སྐྱེ་བོ་དེས་མཛུ་གུ་ཁོ་ནར་བལྟས་ཏེ་འདི་ནི། ཟླ་བ་དངོས་སོ་སྙམ་ན། སྐྱེ་བོ་དེས་དུས་ནམ་ཡང་ཟླ་བའི་བཞིན་རས་ངོ་མ་དེ་མཐོང་མི་ཐུབ། དེ་བཞིན། ངའི་གདམས་པ་འདི་དག་ཀྱང། ཉམས་ལེན་བྱེད་པའི་ཐབས་ལམ་ཙམ་ཞིག་ཡིན་པ་ལས་ཕྱག་དང་མཆོད་པ་བྱས་ཏེ་རྒྱུད་འཛིན་བྱེད་རྒྱུ་ཞིག་ག་ལ་ཡིན། དཔེར་ན། ངའི་གདམས་པ་འདི་དག་ནི་གཙང་པོ་ལས་རྒལ་བར་བྱེད་པའི་གདུང་གྲུ་ཞིག་དང་འདྲ་བས། རང་ཉིད་གཙང་པོའི་ཕ་རོལ་དུ་བརྒལ་རྗེས་སུ་ཡང། ད་དུང། གདུང་གྲུ་རྒྱབ་ལ་ཁུར་ནས་འགྲོ་བ་ནི་གླན་པའི་བྱེད་སྟངས་ཡིན་ཞེས་གསུངས་སོ། དེ་ནས་དྲང་སྲོང་དི་གྷ་ན་ཁས་ལག་ཟུང་ཐལ་མོ་སྦྱར་ཏེ་ཞུས་པ། བཅོམ་ལྡན་འདས། ཁྱེད་ཀྱིས། ཁོ་བོར་སྡུག་བསྔལ་གྱི་ཚོར་བ་འདི་ལས་ཐར་བར་བྱེད་པའི་གདམས་ངག་ཅིག་སྟོན་པར་ཞུ་ཞེས་ཞུས་པར་བཅོམ་ལྡན་འདས་ཀྱིས་སྨྲས་པ། སྤྱིར་ན། ཚོར་བ་དེ་ལ་ཚོར་བ་བདེ་བ་དང་ཚོར་བ་སྡུག་བསྔལ་ཚོར་བ་བཏང་སྙོམས་བཅས། རིགས་གསུམ་ཡོད། ཚོར་བ་ལ་འདི་ལྟར་རིགས་གསུམ་ཡོང་དགོས་པའི་རྩ་བ་དེ་ཡང། ལུས་ཀྱི་རྣམ་འགྱུར་དང་སེམས་ཀྱི་འཛིན་སྟངས་ལ་རག་ལས། མདོར་ན་ནང་སེམས་ཀྱི་འགྱུར་བ་དང། ཕྱི་དངོས་པོའི་འཕེལ་འགྲིབ་ཀྱི་འགྱུར་བ་ཇི་བཞིན། ཚོར་བ་འདི་དག་ཀྱང། ཡར་ལྡང་ཞིང་མར་འཇིག་འགྲོ་བའི་ཆོས་ཅན་ཞིག་གོ། ངས་ཅི་ཞིག་བཤད་ཀྱི་ཡོད་ཟེར་ན། ཚོར་བ་བདེ་བ་ཡིན་ན་ཡང་འདྲ། ཚོར་བ་སྡུག་བསྔལ་ཡིན་ན་ཡང་འདྲ། ཚོར་བ་བཏང་སྙོམས་ཡིན་ན་ཡང་འདྲ། གང་ལྟར། ཚོར་བ་འདི་དག་གི་འབྱུང་ཁུངས་དང་ངོ་བོ། བྱེད་ལས་སོགས་རྟོགས་ཕྱིར། དེ་དག་ལ་གཏིང་ཟབ་ཀྱིས་བརྟག་ཐུབ་པའི་ཐབས་ལམ་བཤད་ཀྱི་ཡོད། ནམ་ཞིག་ཁྱེད་ཀྱིས་ཚོར་བའི་འབྱུང་ཁུངས་རྟོགས་པ་ན་ད་གཟོད་ཚོར་བ་འདི་དག་གི་རང་བཞིན་ནམ་ངོ་བོ་རྟོགས་ཐུབ་པས་ཚོར་བ་དེ་དག་མི་རྟག་པའི་རང་བཞིན་དུ་མཐོང་ཐུབ་ལ། རིམ་གྱིས་ཚོར་བ་འདི་དག་གི་སྐྱེ་འཇིག་དེས་ཁྱེད་ལ་ཐད་ཀར་ཕན་གནོད་འཇལ་མི་ཐུབ་པ་ཞིག་འོང། སྡུག་བསྔལ་གྱི་ཚོར་བའི་འབྱུང་ཁུངས་དེར་དངོས་པོའི་གནས་ཚུལ་ལ་ལྟ་སྟངས་འཁྲུལ་པའི་ཆ་ཞིག་ཡོད་པས། ནམ་ཞིག་ཁྱེད་ཀྱིས་ལྟ་བ་འཁྲུལ་པ་དེ་རྩ་བ་ནས་སྤངས་ཐུབ་ཚེ། སྡུག་བསྔལ་དེ་དག་རང་བཞིན་གྱིས་འགག་འགྲོ། འཁྲུལ་ཞིང་ནོར་བའི་ལྟ་བ་དེའི་དབང་གིས་སྐྱེ་བོ་རྣམས་ཀྱིས་མི་རྟག་པ་ལ་རྟག་པར་འཛིན་པ་སོགས། མདོར་ན། མ་རིག་པ་དེ་ནི་སྡུག་བསྔལ་ཐམས་ཅད་ཀྱི་འབྱུང་རྩ་གཙོ་བོ་དེ་ཡིན། དེས་ན། ང་ཚོས་དྲན་པ་དང་ཤེས་བཞིན་བསྟེན་ཏེ་སྒོམ་སྒྲུབ་ཉམས་ལེན་བྱེད་པ་འདི་ནི། མ་རིག་པའི་མུན་པ་བཅོམ་བྱེད་ཡིན་སྟབས། ཆོས་རྣམས་ཀྱི་གནས་ལུགས་ཕུ་ཐག་ཆོད་པ་ཞིག་རྟོགས་པ་ལ་ངེས་པར་དུ། ཆོས་རྣམས་ཀྱི་རང་བཞིན་ནམ་ཆོས་ཉིད་ལ་གཏིང་ཟབ་ཀྱིས་བརྟག་དགོས་པ་ལས། མཆོད་འབུལ་བྱས་པ་དང་སྨོན་ལམ་བཏབ་པ་ཙམ་གྱིས་མ་རིག་པའི་མུན་པ་སངས་མི་ཐུབ་བོ། ཞེས་གསུངས། བཅོམ་ལྡན་འདས་ཀྱིས་དྲང་སྲོང་དི་གྷ་ན་ཁར་དེ་ལྟར་བཀའ་གནང་བཞིན་པའི་སར་བཙུན་པ་ཤཱ་རིའི་བུ་དང་མོའུ་འགལ་གྱི་བུ་དེ་བཞིན་འཆར་ཀ་དང་ནཱ་ག་ས་མ་ལ། འདུན་པ་བཅས་ཀྱིས་ལེགས་པར་གསན་ཏེ་བཞུགས་ཡོད་སྟབས། ཤཱ་རིའི་བུས་སངས་རྒྱས་བཅོམ་ལྡན་འདས་ཀྱིས་གང་གསུངས་པ་གཏིང་ཟབ་ཕུགས་འཕེར་གྱི་ངེས་པ་རྙེད་དེ། ཁོང་གི་རྒྱུད་ལ་ཉི་མའི་དཀྱིལ་འཁོར་དང་མི་གཉིས་པའི་འོད་སྣང་ཞིག་ཤར་བ་ལྟ་བུའི་ཚོར་སྣང་གིས། དགའ་སྤྲོའི་ཚོར་བ་བྲང་འོག་ནས་གནོན་མ་ཐུབ་པར། ལག་ཟུང་ཐལ་མོ་སྦྱར་ནས་སངས་རྒྱས་བཅོམ་ལྡན་འདས་ལ་ཕྱག་འཚལ་བར་མོང་གལ་གྱི་བུས་ཀྱང་དེ་བཞིན་ཕྱག་འཚལ། དེ་ལྟར། དྲང་སྲོང་དི་གྷ་ན་ཁ་ཡང་བཅོམ་ལྡན་འདས་ཀྱིས་གང་གསུངས་པ་དེ་ཡིད་འཐད་ཅིང། བརྗོད་ཡུལ་ལས་འདས་པའི་སེམས་འགུལ་ཐེབས་པས་ཁོས་ཀྱང་བཅོམ་ལྡན་འདས་ལ་ཕྱག་འཚལ། མིག་མདུན་ནས་ཐོན་པའི་འབྱུང་བ་དེ་དག་གིས་འཆར་ཀ་དང་འདུན་པ་གཉིས་ལ་ཡང་དགའ་མགུ་ཡིད་ཚིམ་པ་ཞིག་སྦྱིན་ཞིང། བཅོམ་ལྡན་འདས་ཀྱི་ཞབས་ལ་གཏུགས་ཐུབ་པ་དེས། ཁོང་གཉིས་ལ་སྤོབས་སེམས་ཆེ་སྟེ། ཡིད་ཆེས་དང་དད་པ་སྔར་བས་ཇེ་བརྟན་དུ་ཕྱིན། ཉིན་ཤས་སོང་ཙམ་བཙུན་མོ་ལུས་འཕགས་མོས་ཞབས་ཕྱི་མ་ཞིག་ཁྲིད་དེ་དགེ་འདུན་པའི་ཚོགས་ལ་བསོད་སྙོམས་བསྣམས་ཡོང་བར་མ་ཟད། བཅོམ་ལྡན་འདས་ཀྱིས་ཉེ་སྔོན་ཕོ་བྲང་ཁྱམས་རའི་ནང་ནས་ཕྲུ་གུ་ཚོའི་གཏམ་རྒྱུད་ཅིག་གསུངས་པ་དེའི་དྲན་རྟེན་དུ། ཤིང་མ་ལི་ཀ་ཡི་སྡོང་ཕྲུག་ཅིག་ཁྱེར་ཡོང་སྟེ་བཅོམ་ལྡན་འདས་ཀྱི་སྤྱིལ་བུའི་འཁྲིས་སུ་བཙུགས། བཅོམ་ལྡན་འདས་ཀྱི་གཟིགས་རྟོག་འོག་དགེ་འདུན་པ་རྣམས་ལམ་ཉམས་ལེན་ལ་རྨད་དུ་བྱུང་བའི་ཡར་སྐྱེད་བྱུང། ཤཱ་རིའི་བུ་དང་མོང་གལ་གྱི་བུ་གཉིས་ནི་འཚེར་མདངས་བཀྲ་བའི་མཁའ་དབྱིངས་ཀྱི་རྒྱུ་སྐར་ཇི་བཞིན། རྣམ་དཔྱོད་ཀྱི་རིག་པ་རྣོ་ཞིང་གུས་རྟག་གི་བརྩོན་པས་ཕྱུག་པ་སྟེ། དབུ་ཁྲིད་ཀྱི་ལས་ལ་ཡང་བྱང་ཆུབ་ཅིང་འཇོན་ནུས་ལྡན་པ་རེ་ཡིན་སྟབས། ཁོང་རྣམ་གཉིས་ཀྱིས་ཀུན་ཤེས་ཀཽཎ་ཌི་ནྱ་དང་འོད་སྲུང་ལྷན་དུ། དགེ་འདུན་གྱི་སྡེར་ལམ་སྟོན་དང་སྒྲིག་ཁྲིམས་གསར་བཟོ་སོགས་ཀྱི་ཕྱག་ལས་གནང། དེ་ལྟར་དགེ་འདུན་པའི་སྙན་གྲགས་ཆེས་ཆེར་རྒྱས་ཤིང། རྒྱལ་པོ་གཟུགས་ཅན་སྙིང་པོས་ཀྱང་དགེ་འདུན་པར་མཐུན་འགྱུར་ལེགས་པར་ཞུས་པའི་དབང་གིས། ཆོས་ལུགས་གཞན་གྱི་སྡེ་ཚན་འགས་ཕྲག་དོག་གིས་མ་བཟོད་པར་དཀྲོག་གཏམ་བསླངས་ཏེ་བཅོམ་ལྡན་འདས་དང་དགེ་སློང་ཚོར་སྐུར་འདེབས་ཞུ་མཁན་ཡང་འགའ་རེ་བྱུང། ཁྱིམ་པའི་སློབ་ཚོགས་འོད་མའི་ཚལ་དུ་ཡང་ཡང་བཅར་གྱི་ཡོད་སྟབས། ཁོང་ཚོས་སེམས་ཁུར་དང་བཅས་དགོན་པའི་ཕྱི་རོལ་ན་ཅི་ཞིག་བཤད་བཞིན་པའི་སྐོར་ཞུས། མངོན་གསལ་གྱི་མཐོང་སྣང་ལ་ཡང་འབྱོར་ལྡན་ཁྱིམ་ཚང་དང་སྐུ་དྲག་ཁྱིམ་རྒྱུད་ནས་ཡིན་པའི་གཞོན་ནུ་ཆེས་མང་པོ་ཞིག། རབ་ཏུ་བྱུང་བ་དེས། རྒྱལ་པོའི་ཁབ་ཀྱི་ཡུལ་མི་མང་པོའི་སེམས་ལ་དངངས་སྐྲག་སྐྱེས། གཞོན་སྐྱེས་རྣམས་ཀྱིས་མུ་མཐུད་འདི་ལྟར་ཁྱིམ་སྤངས་ཏེ་རབ་ཏུ་བྱུང་ཚེ། རྒྱལ་པོའི་ཁབ་ཀྱི་སྐུ་དྲག་སྲས་མོ་ཚོར། སོ་སོའི་གནས་བབ་དང་འཚམས་པའི་ཁྱོ་ག་ཡང་རག་ཨེ་ཡོང་སྙམ་པའི་ཞེད་སྣང་དང། མུ་མཐུད་འདི་ལྟར་ཕྱིན་ན། རིང་པོར་མི་ཐོགས་པར་ཁྱིམ་རྒྱུད་ཀྱང་སྟོང་པར་དོགས་ཏེ། ཁོང་ཚོས་སྡིགས་ར་བསྐུལ། དགེ་འདུན་པ་མང་དག་ཅིག་གིས་གནས་ཚུལ་དེ་ཐོས་པས་ཐུགས་སེམས་མ་སྐྱིད་པར་བཞུགས་ཡོད་ན་ཡང། སངས་རྒྱས་བཅོམ་ལྡན་འདས་ལ་གནས་ཚུལ་དེའི་སྐོར་ཞུས་པར་ཁོང་གིས་དགེ་འདུན་པ་དང་ཁྱིམ་པའི་སློབ་ཚོགས་ཀྱི་སེམས་མགོ་མནན་ཏེ་སྨྲས་པ། ཁྱེད་ཅག་གིས་གནས་ཚུལ་དེའི་སྐོར་ལ་ཐུགས་ཁྲལ་མ་གནང་དང། སྔ་གཞུག་ཙམ་མ་གཏོགས་གང་ཞིག་བཤད་བཞིན་པའི་དཀྲོག་གཏམ་དེ་ཚོ་རང་བཞིན་གྱིས་ཡལ་འགྲོ་གི་རེད། ཅེས་གསུངས། བཅོམ་ལྡན་འདས་ཀྱིས་བཀའ་གནང་བ་ལྟར་ཟླ་བ་གཅིག་ཙམ་ཡང་མ་འགོར་བའི་ནང་ཚུད་དུ། ཆོ་མེད་ཀྱི་དཀྲོག་གཏམ་དེ་ཚོ་རང་ཡལ་དུ་ཕྱིན།